པའི་ལྷན་སྐྱེས་རུ་གཅིག་ལ་ཨེ་ནི་བ། བསྒྱུར་བཅོས་གཏོང་གི་ཡོད་པའི་བཟོ་འདྲ་ཞིག་དེ་འགྲུབ་ཡག་མེད་པའི་བཟོ་འདྲ་ཞིག་ཧ་ལམ་མཐོང་སྲིད་ཀྱི་རེད་པ། ཡིན་ནའི་དེ་རེད་མི་འདུག་ག། ང་རང་ཚོས་མི་ཚེ་གཅིག་ནང་ལ་ཆ་བཞག་ནས་ཅིག་ལོ་ཁ་ཤས་གོང་གི་སོ་སོའི་བསམ་བློ་དེ་དང་ཡང་ལོ་ཁ་ཤས་རྗེས་ལ་ཨེ་ནི་བསམ་བློ་གཉིས་པོ་དེ་མི་འདྲ་ཡོད་བསྡད་པ་ཅིག་འགྱུར་བ་ཐེབས་ཡག་འདུག་ག། ད། ཅིག་ལོ་ཁ་ཤས་གོང་ལ་སོ་སོའི་གཤིས་ཀ་དེ་རླུང་ལང་པོ། བསམ་པ་ངན་པོ། དཔེ་མི་ལ་ཡ་གཅིག་གིས་གནོད་པ་སྐྱེལ་ཡ་ལ་ཡ་དཔེ་ཐེ་ཚོམ་མེད་མཁན་མི་གཅིག་གིས་ཡང་ཁོ་བསམ་བློ་ཞིག་བཏང་བསམ་བློ་ཞིག་བཏང་ནས་བསམ་བློ་གཅིག་འཁོར་ཡོང་དུས་ཙ་ནས་ཕྱི་ལོགས་ཀྱི་ཁྲིམས་ཀྱིས་གཅོད་པ་མ་ཡིན་པར་སོ་སོ་ནང་གི་བསམ་བློའི་ཐོག་ནས་སྐྱོན་ལ་ཉེས་དམིགས་སུ་མཐོང།